ཡང་དེ་འཁྲིད་བའི་སྒྲོས་ཀྱིས་ནི་སྐད་ཆ་དྲིས། དེ་སྐད་ཆ་དྲིས་ཏེ་ཁོ་ལ་ནི་ཁྱོད་རང་གང་འདྲ་ཅིག་མྱོང་བ་དེ་ན་དེ་འདྲ་ཅིག་གང་འདྲ་ཟིག་ཅིག་གསུངས་སོ་དེ་ཁོ་ལ། ང་ཨ་མའི་མགོ་ལ་ནི་རྡོག་རྒྱག་གཞུས་ནས་ཡོང་ནས་དེའི་རྣམ། ཨ་ཤེ་རེད་ད་ཁོ་རང་ཧམ་སྐད་ཡར་དྲན་ནས་ང་ཡང་ཨ་མ་ཁ་མ་ཉིན་པའི་ཆེད་ཨ་མ་ལས་མགོ་ལས་ནི་མགོ་ཡོ་གཏོང་བྱེད་ནས་ཡོང་བ་རེད་ད་ང་ལས་ཀྱི་དབང་གིས་དེར་སླེབས་པ་ཡིན་པ་རེད་བསམ་དེར་སེམས་དྲན་མ་ཐག་པ་ནས་བསྐུར་ཚོད་ནི་རང་འཐག་དེ་ཁོ་རང་མགོ་ལ་བསྐོར།

འཕགས། ཨ་ནི་ཁོ་རང་རང་ཡི་ཚེ་དེ་ཚེ་འཕོས། ཚེ་འཕོས་ཅིག་ནི་ལྷ་ལ་ཡར་སྐྱེས་ནས་ལས་ཀྱི་སྒྲིབ་པ་ཚོ་ཅིག་དག་ཧ་དེ་འདྲ་བྱུང་ཡིན་པ་རེད། ཧེ་ད་ང་རང་ཚོ་སྙིང་སྟོབས་དེ་ཡས་རྒྱུ་མ་དེ་འདྲ་ཅིག་སླེ་ཡས་ད་ད་ང་རང་ཚོ་བསམ་བློ་གཏོང་དུས་གོ་ལ་དེ་ད་ཁག་པོ་ཞེ་དྲག་རེད་བསམ་ས་རེད་མོད་དྲན་གི་རེད་དེ་ཡིན་ན་ཡང་ལོག་ཟིན་ཉིན་དེ་ཨ་ནི་གོམས་ན་ཡོང་གི་རེད་ཟེར་ནས་ཁ་སང་དེ་ནང་ལ་གསུངས་འདུག་ཨང་དང་པོ་མ་གོམས་ཡས་ནས་སྐབས་སུ་ཁག་པོ་ཡོད་ཟེར་གོམས་ནས་གོམས་གང་དུ་ཐག་ཟེར་ན་ཨ་ནི་རང་གི་ལུས་ཤ་ཁྲག་ལ་སོགས་པ

མི་འགག་ལ་སོགས་པ་དེ་ཚོ་སྐད་ཅིག་ཀྱང་ཡིད་ཆེས་ཀྱི་མེད་པ་རེད། ཨོ་ཐོག་སུ་བྱས་པའི་དེ་ཡིན་པ་རེད། ཨོ་དེ་ག་བྱས་ནི་ད་བློ་སྦྱོང་གི་གཙོ་བོ་ཉམས་ལེན་དེ་ཁ་སང་དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་ཞེས་ཟེར་དེ་ཚིག་བཞི་པོ་དེའི་སྐབས་སུ་བློ་སྦྱོང་གི་ཉམས་ལེན་དེ་བྱས། ཨོ་དེ་རྐྱེན་ངན་ལམ་དུ་ཁྱེར་བ་ཟེར་དེ་བྱས་ད་དེའི་རྗེས་སུ་ནི་བྱམས་སྙིང་རྗེ་གཉིས་པོ་དེ་ཡང་ནས་ཡང་དུ་བསྒོམ་པ་ལ་བརྟེན་ནས་སེམས་ཅན་ཐམས་ཅད་སྡུག་བསྔལ་མྱོང་བ་ལ་མི་བཟོད་པ་སྐྱེས་ནས་ཤུགས་དྲག་པོ་ཞིག་སྐྱེ་གི་རེད་པ། ཤུགས་དྲག་པོ་ཤུབ་བུ་ཅིག་སྐྱེས་སོང་ན་ད་སེམས་ཅན་ཐམས་ཅད་ཀྱི་བདེ་བ་སྡུག་བསྔལ་ཐམས་ཅད་དང་བྲལ་བ་ཅིག་ང་རང་རང་ཡི་ཁུར་ལ་བབས་བཞག་དང་ང་གིས་བྱེད་དགོས་དགོས་དང་སོང་སོང་རམ་བྱས། ང་ཡིས་བྱས་ནི་མ་གཏོགས་མི་ཡི་མ་གཅིག་ལ་རེ་ཡ་མེད། སེམས་ཅན་ཐམས་ཅད་རང་གི་ཨ་མ་རེད། རང་གི་ཨ་མ་ཡིན་ཙང་ཨ་མ་གི་སྡུག་བསྔལ་སེལ་བ་དང་བདེ་བ་སྒྲུབ་པ་དེ་བུ་དེ་ལ་བབས་བུར་བ། དེ་ཡིན་ཙང་བུ་ང་ལ་བབས་བུ་དང་དེ་ཡིན་ཙང་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་སེལ་བ་དེ་ང་རང་རང་གི

མ་རྒན་རྣམས་ཀྱི་ངང་ཚུལ་བསམས་པས་བཟོད་བླག་མེད་པའི་སྙིང་རྗེ་ཆེན་པོའི་སྒོ་ནས་གཏོང་ལེན་བསྒོམས་པས་བྱམས་པ་དང་སྙིང་རྗེ་ཡིས་རང་དབང་མེད་པར་བསྐུལ་བ་ན་བདག་གིས་མ་རྒན་སེམས་ཅན་དེ་རྣམས་ཀྱི་སྲིད་ཞིའི་རྒུད་པ་མཐའ་དག་ལས་གྲོལ་ཏེ་སངས་རྒྱས་ཀྱི་ས་ལ་འགོད་པར་བྱའོ་སྙམ་དུ་ལྷག་བསམ་བསྒོམ་བྱ། འོ་ན་ཁྱོད་རང་ལ་སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་ནུས་པ་ཡོད་དོ་ཞེ་ན། ད་ལྟ་ནི་སེམས་ཅན་གཅིག་ཀྱང་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་ནུས་པ་མི་འདུག། དེར་མ་ཟད་དགྲ་བཅོམ་པ་གཉིས་ཀྱི་གོ་འཕང་ཐོབ་ཀྱང་སེམས་ཅན་གྱི་དོན་ཉི་ཚེ་བ་མ་གཏོགས་སེམས་ཅན་ཐམས་ཅད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ལ་འགོད་པའི་ནུས་པ་མེད། དེ་ལྟ་བུའི་ནུས་པ་སུ་ལ་ཡོད་ན་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཡོད་དེ། ཁོང་གི་སྐུ་ཡི་ཡོན་ཏན་མཚན་དཔེ་གསལ་རྫོགས་ཀྱིས་སྤྲས་པ། གསུང་གི་ཡོན་ཏན་འབད་རྩོལ་མེད་པར་ཡན་ལག་དྲུག་ཅུ་དང་ལྡན་པའི་གསུང། དེ་ནས། སྐད་རེ་རེས་ཀྱང་སེམས་ཅན་ཐམས་ཅད་ཀྱི་རང་རང་གི་སྐད་དུ་ཆོས་སྟོན་པར་ནུས་པ་ཐུགས་ཀྱི་ཡོན་ཏན་ཤེས་བྱ་ཇི་ལྟ་བ་དང་ཇི་སྙེད་པ་ཐམས་ཅད་མངོན་སུམ་དུ་གཟིགས་ནས་གཟིགས་ཤིང་སེམས་ཅན་ཐམས་ཅད་ལ། མ་བུ་གཅིག་པ་ལ་བརྩེ་བ་ལྟར་ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་འཇུག་པས་འདུལ་བའི་དུས་ལས་སྐད་ཅིག་ཀྱང་མི་འདའ་བས། ཕྲིན་ལས་འབད་མེད་ལྷུན་གྱིས་གྲུབ་ཅིང་སྐུ་གསུང་ཐུགས་ཀྱི་འོད་ཟེར་རེ་རེ་ཙམ་སྤྲོས་པས་ཀྱང་སེམས་ཅན་དཔག་ཏུ་མེད་པ་ཐམས་ཅད་མཁྱེན་པའི་གོ་འཕང་ལ་འགོད་ནུས་པ་ལ་སོགས་པ་མདོར་ན་ཡོན་ཏན་གྱི་རིགས་ཐམས་ཅད་དང་ལྡན་ཞིང་ཁྱོད་ཀྱིས་རི་ཐང་ཅི་ཐོག་བཀྲ་བ་ན་ཡང་དག་པར་རྫོགས་པའི་གསུང་འབྱིན་ཁོ་ན་ཡིན། དེས་ན་རང་བཞིན་གཉིས་ཀ་ཡི་དོན་ཐག་བཅད་པ་ཞིག་བྱས་ན་དེས་དག་པའི་གསུང་འབྱིན་གྱི་གོ་འཕོ་ཞིག་ཐོབ་དགོས་པར་འདོད་པས་བདག་གིས་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱོང་བ་མྱོང་བ་ཡང་དག་པར་རྫོགས་པའི་གསུང་འབྱིན་གྱི་གོ་འཕོ། རིན་པོ་ཆེ་ཅི་ནུས་ཀྱིས་ཐོབ་པར་བྱའོ་དེ་ལྟར་བྱེད་ནུས་པ་བླ་མ་ལས་གཞན་གྱི་བློ་དང་སོ་སོའི་སྙོམས་འཚོའི་སྟོང་ལོའི་ཀློང་ལ་སྤྱོད་པའི་འཕྲོ་འདེགས་ཅེས་བྱང་དང་སྙིང་རྗེ་ལྷག་པའི་གསུངས་པ་ཡི་མདུན་ན་སེམས་ཚོར་ཆེ་ལས་གྲོལ་བས་ཆེ། བྱང་ཆུབ་སེམས་ཉིད་འབྱོངས་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་སྦྱངས་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་རྒྱུད་ལ་སྐྱེས་པར་བསམ་མོ། ཧོ། དེའི་སྐབས་སུ་ལྷག་བསམ་དང་སེམས་བསྐྱེད་གཉིས་པོ་དེ་མཉམ་དུ་བསྒོམ་པ་རེད། ལྷག་བསམ་ཟེར་ཡག་དེ་ག་རེ་ཟེར་ན་ཡིད་ཅན་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་སེལ་བ་དེ་ང་རང་རང་གིས་བྱེད་ཀྱི་ཡིན་བསམས་ནས་དམ་བཅའ་ཁས་ལེན། ཁས་ལེན་ས་ཁྱེད་རང་ལས་སེམས་ཅན་ཐམས་ཅད།

དགྲ་བཅོམ་པ་ཡིན་ནའང་དེ་ལྟ་བུ་ནུས་པ་དེ་མེད་པ་རེད། ཞེས་ང་རང་ཚོ་དགྲ་བཅོམ་པའི་རྫུ་འཕྲུལ་དང་མངོན་ཤེས་དེ་རྩ་བརྡ་རྩ་བྱེད་ཀྱི་ཡིན་ན་བསམ་གྱིས་མི་ཁྱབ་པ། བསམ་ཡུལ་ལས་འདས་པ་དེ་འདྲ་རེད་དེ་སེམས་ཅན་ཐམས་ཅད་ཀྱི་སོན་པ་ཕྲ་མོ། སེམས་ཅན་ཐམས་ཅད་ཀྱི་ལས་ཀྱི་རྒྱུ་བ་ལ་སོགས་པ་བསམ་པ་ཕྲ་མོ་དེ་དགྲ་བཅོམ་པ་གིས་མཁྱེན་གྱི་མ་རེད། དེ་མ་བྱས་ས་ཡང་དག་པར་རྫོགས་པའི་སངས་རྒྱས་ཟེར་མཁན་དེ་ཐོབ་པ་ཡིན་ན་ཁོང་ནི་བརྩེ་བའི་ཡོན་ཏན་ཡོད་པ།

བདུད་ཀྱིས་འདུལ་བ་ལ་ནི་བདུད་ཀྱི་སྒོ་ནས་སྤྲུལ་པ་བསྟན། འང་དེ་འདྲ་བྱས་ནས་སུ། གང་ལ་གང་འཚམས་ཀྱིས་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ནུས་པ་རེད། དེ་ལྟ་བུ་བ་ནི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཡིན་པ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ན། དེ་ཡིན་ན་སེམས་ཅན་གྱི་དོན་བྱེད་པ་ལ་དཀའ་ཚེགས་ཅི་ཡང་ཡོད་མ་རེད་ལས་སླ་པོ་སླ་པོ་བྱས་ནས་སེམས་ཅན་གྱི་དོན་བྱེད་ཀྱི་རེད། སེམས་ཅན་ཐམས་ཅད་ཀྱི་བསམ་པ་ཡང་ལག་མཐིལ་ནང་ཡོད་པ་ནང་བཞིན་མཁྱེན་ཐུབ་ཀྱི་རེད། འང་སེམས་ཅན་ཐམས་ཅད་ལ་བརྩེ་བ་སྙིང་རྗེ་ཆེན་པོ་ཡོད་པས་རང་དབང་མེད་པར་བྱས་ནས་ཅིའི་ཕྱིར་འདས་འདི་སྐྱེ།

སྤེལ་བ་ལ་སྐྱེས་བུའི་རྩེ་གཅིག་ཅིང་འབད་པར་བྱ། དེ་ནས་བྱང་ཆུབ་ཀྱི་སེམས་སྟོབས་ཇེ་ཆེར་རྒྱས་ཏེ། རྒྱལ་སྲས་ཀྱི་སྡོམ་པའི་ཁུར་བཟོད་པར་ནུས་པ་ན་འཇུག་སྡོམ་བླངས་ལ། དེ་ཡི་བསླབ་བྱ་རྣམས་ལ་ཚུལ་བཞིན་དུ་སློབ་བོ། འཇུག་སྡོམ་ལེན་པའི་ཆོ་ག་ལ་རྒྱས་བསྡུས་མི་འདྲ་བ་མང་སྟེ། བྱང་ས་ཚུལ་ཁྲིམས་ཀྱི་ལེའུར་རྒྱས་པར་གསུངས་པ་དང། སྤྱོད་འཇུག་ཏུ་བསྡུས་ཏེ་ཚིགས་བཅད་གཉིས་ཙམ་གྱི་སྒོ་ནས་ལེན་ཚུལ་གསལ། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་ཟེར་ཏེ་སྤྱོད་འཇུག་ནང་དེ་ཡིན་པར། གསུངས་པ་དང་མདོ་སྡེ་དཀོན་མཆོག་བརྩེགས་པ་ལས། རྗེ་བཙུན་འཇམ་དཔལ་ཡང་སྔོན་རྒྱལ་པོ་ནམ་མཁར་གྱུར་པའི་ཚེ། ཐུགས་བསྐྱེད་པའི་ཆོ་ག་ཇི་ལྟར་གསུངས་པ་ལྟར་ལམ་སྒྲོན་དུ་བཀོད་པ་དང། གཞན་ཡང། འཕགས་ཡུལ་གྱི་མཁས་གྲུབ་མང་པོ་ཡིས། རྒྱས་བསྡུས་སྣ་ཚོགས་གསུངས་པ་རྣམས་ཀྱི་ཚིག་གི་ཁྱད་པར་མ་གཏོགས་དོན་ནི་འདྲ་སྟེ། བྱང་ཆུབ་སེམས་དཔའི་བསླབ་པ་ཇི་སྙེད་ཡོད་པ་ཐམས་ཅད་ལ་སློབ་པར་ཁས་ལེན་པ་ཡིན་ནོ། འཇུག་སྡོམ་ཟེར་དེ། རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་ཀྱི་ཡིན་ཟེར་ཁས་ལེན་པ་དེ་རེད། དེ་ལྟར་རྒྱལ་བ་སྲས་བཅས་དཔང་དུ་བཞག་ནས་སྔར་འདས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཇི་ལྟར་བསླབས་པ་དང། མ་འོངས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཇི་ལྟར་སློབ་པར་འགྱུར་བ་དང། ད་ལྟ་ཕྱོགས་བཅུ་ན་བཞུགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཇི་ལྟར་སློབ་པར་མཛད་པ་དེ་བཞིན་དུ་བདག་གིས་ཀྱང་མ་རྒན་སེམས་ཅན་དེ་དག་ཐམས་ཅད་ཀྱི་མྱུར་དུ་གྲོལ་བའི་ཕྱིར་རྒྱལ་སྲས་ཀྱི་སྤྱོད་པ་མཐའ་དག་ལ་ད་ལྟ་ཉིད་ནས་སློབ་པར་བྱའོ་ཞེས་དམ་བཅའ་ཞིང། མགོ་རྡོ་རྫོང་ནི་རྩ་ལྟུང་བཅོ་བརྒྱད་དང་ཉེས་བྱས་བཞི་བཅུ་ཞེ་དྲུག་གིས་མ་གོས་པའི་སྒོ་ནས་བྱང་ཆུབ་སེམས་དཔའི་སྡོམ་པ་བསླབ་བྱ་མཐའ་དག་ལ་ཚུལ་བཞིན་དུ་སློབ། རྒྱལ་སྲས་ཀྱི་སྤྱོད་པ་མཐའ་དག་བསྡུ་ན་སྡོམ་པའི་ཚུལ་ཁྲིམས་དང་དགེ་བའི་ཆོས་སྡུད་ཀྱི་ཚུལ་ཁྲིམས་དང་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གསུམ་དུ་འདུས་པས། དེ་ནི་ང་རང་ཚོ་ནང་ཆོས་སྔགས་ཀྱི་སྡོམ་པ་ལེན་དུས་དེ་གསུམ་དུ་འདུས་ཡོད་རེད་བ། སྡོམ་པའི་ཚུལ་ཁྲིམས་ཟེར་ཡས་དེ་དགེ་སློང་ཡིན་ན་དགེ་སློང་གི་ནི་སྤོང་བདུན་འཁོར་བཅས་ཟེར་ཡས་དེ།

དེ་ནས་ཡང་རྣམ་པར་དག་པ་རྒྱལ་སྲས་ཀྱི་སྡོམ་པ། རང་གི་རྒྱུད་སྡོམ་པར་བྱེད་པ་ཐེག་མཆོག་ཚུལ་ཁྲིམས་གསུམ་གྱི་ཉམས་ལེན་ལ། བརྩོན་པ་ལྷུར་ལེན་བྱེད་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེའི་གེགས་བྱེད་བྱང་དེ་དང་དེའི་རྟོགས་པ་ཁྱད་པར་ཅན། རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། ཐེག་པ་ཆེན་པོ་ལ་འཇུག་པར་འདོད་པ་རྣམས་ཀྱིས་ནི་མདོ་སྔགས་གང་གི་སྒོ་ནས་འཇུག་ཀྱང་བྱང་ཆུབ་སེམས་དཔའི་སྡོམ་པ་དེ་ངེས་པར་ལེན་དགོས་ཤིང། དུས་གསུམ་སངས་རྒྱས་ཐམས་ཅད་ཀྱིས་སྡོམ་པ་དེ་བཞེས་ནས་དེའི་བསླབ་བྱ་ལ་བསླབས་ཏེ་སངས་རྒྱས་པ་ཤ་སྟག་ཡིན་པས་གདམས་ངག་འདིར་ཡང་དུས་གསུམ་རྒྱལ་བ་ཀུན་གྱི་བགྲོད་གཅིག་ལམ། ཞེས་སོགས་སོ། སྡོམ་པ་དེ་ནི་ཤིན་ཏུ་རྒྱ་ཆེ་བས་ཐེག་པ་ཆེན་པོའི་མདོ་སྡེ་རྣམས་བཀླགས་ནས་སློབ་དགོས་པར་གསུངས་པ་ལྟར་རོ། བློ་གྲོས་ཀྱི་རྩལ་དང་ལྡན་པ་རྣམས་ཀྱིས་ནི་ཐེག་པ་ཆེན་པོ་བདོག། དགོངས་འགྲེལ་དང་བཅས་པ་ལ་ཐོས་བསམ་གྱིས་ཞུགས་ནས་དེའི་བསླབ་བྱ་རྣམས་ཤེས་པར་བྱ། དེ་ཙམ་མི་ནུས་ན་ཡང་རྗེ་ཐམས་ཅད་མཁྱེན་པས་མཛད་པའི་ཚུལ་ཁྲིམས་ལེའུའི་རྣམ་བཤད།

ཁྱད་པར་ཟབ་མོ་དབུ་མའི་ལྟ་བ་ལ་སློབ་ཚུལ་ལོ། དང་པོ་ལ་དྲུག་སྦྱིན་པ་ལ་སློབ་ཚུལ་ཚུལ་ཁྲིམས་ལ་སློབ་ཚུལ་བཟོད་པ་ལ་སློབ་ཚུལ་བརྩོན་འགྲུས་ལ་སློབ་ཚུལ། བསམ་གཏན་ལ་སློབ་ཚུལ་ཤེས་རབ་ལ་སློབ་ཚུལ་ལོ། དང་པོ་ནི་དེ་ལྟར་རྨད་བྱུང་གི་སེམས་བསྐྱེད་ནས། རྒྱལ་སྲས་ཀྱི་སྤྱོད་པ་ལ་མ་སློབ་ན། འབྲས་བུ་སངས་རྒྱས་འགྲུབ་པ་མི་སྲིད་ཅེས་ཡིན་ཟེར། ད་སེམས་བསྐྱེད་པ་ཡིན་ནའི་རྒྱལ་སྲས་ཀྱི་སྤྱོད་པ་ལ་མ་འགྲོ་ན་དཔེར་ན་ང་རང་ཚོ། དེ་ནི་ལྷ་སར་འགྲོ་དགོས་བསམ་ས་ནམ་རྒྱུན་སེམས་ནི་དྲན་སེམས་ནི་དྲན་གྱི་ནི། གོམ་པ་གོམ་གཅིག་གཅིག་ནི་མ་ཐོབ་ན་སླེབས་ཀྱི་མ་རེད་པ། ཉི་མ་རྟ་བགས་ཀྱི་སེམས་ནི་བྲན་དེ་ཡི་ནི་ཀོ་ལིའི་མར་བ། ལྷའི་ཡས་མར་བ། ད་ལྷའི་གོ་བྱོན་སུ་ན་ནི་ཁོ་སྔ་ཕྱི་ཕྱི་མ་དང་ལྷའི་ཡས་ཕྱི་དེ་ནི་དགུ་བཅུ་སྟོང་སྟོང་གི་བོར་བ་སྐོམ་པ་དགུ་བཅུ་སྟོང་འགྲོའི་བོར་བ། ཧོ་དེ་མ་འགྲུབ་བར་དུ་ལྷའི་མར་བ་དེ་ས་བྱང་ཆུབ་མཆོག་ཏུ་སྲིད་བྱེད་པ་ཡི་ནི་རྒྱལ་སྲས་ཀྱི་སྤྱོད་པ་བོ་ལ་མ་ལྷོ་ན་སངས་རྒྱས་ཀྱི་ས་ནི་ལྷའི་མ་རེད། བྱང་ཆུབ་མཆོག་ཏུ་སྲིད་བྱེད་ཡས་དེ་སངས་རྒྱས་ཀྱི་གོ་བོ་འགྲོ་གི་ཡིས་ནི་ཁས་ལེན་བྱེད་པ་དེར་བ། ད་སངས་རྒྱས་ཀྱི་གོ་བོ་ལ་འགྲོ་གི་ཡིས་ཟས་དེ་འདུག་མངས་སུ་འགྲོ་བར་བྱེད་པ།

རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་པ་ཡལ་བར་དོར་ན་ཤིན་ཏུ་སྨད་དེ་སྤྱོད་འཇུག་ལས་ཡིན། བདག་གིས་དེ་ལྟར་བསླུས་པས། འགྲོ་བ་ཅི་འདྲར་འགྱུར། ཐོག་མ་དམ་བཅའ་བ་དེ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་སྒྲུབ་ཀྱི། སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཀྱི་ཡིན་ཟེར་ནས་འདུག་སེ་དམ་བཅས་ནས། རྒྱལ་སྲས་ཀྱི་སྤྱོད་པ་ལ་མ་སློབ་པར་བྱས་འདུག་སེ་བཞག་པ་ཡིན་ན་སེམས་ཅན་ཐམས་ཅད་བསླུ་བར་བྱེད་པ་རེད། སེམས་ཅན་ཐམས་ཅད་ལ་གུ་གུ་གཏོང་བ་དང་བཅས་པ་རེད་གསུངས་པ་རེད། ཞེས་སོགས་རྒྱ་ཆེར་གསུངས་པ་ལྟར་རོ། དེས་ན་རྒྱལ་སྲས་ཀྱི་སྤྱོད་པ་ལ་མཐའ་ཡས་མུ་མེད་པ་ཞིག་ཡོད་ཀྱང་བསྡུ་ན་ཕ་རོལ་ཏུ་ཕྱིན་པ་དྲུག་ཏུ་འདུ་བར། རྗེ་བཙུན་བྱམས་པ་མགོན་པོས་མདོ་སྡེ་རྒྱན་སོགས། གྲངས་ངེས་ཞིབ་ཏུ་གསུངས། རྒྱལ་སྲས་ཞི་བ་ལྷས་རྒྱལ་སྲས་ཀྱི་སྤྱོད་པ་ཐམས་ཅད་བསྡུ་ན་ལུས་དང་ལོངས་སྤྱོད་དང། དགེ་རྩ་སོགས་རེ་རེ་ལ་ཡང་གཏོང་བ་དང་བསྲུང་བ་དང་དག་པ་དང་སྤེལ་བ་བཞི་བཞི་བྱས་ནས་བཅུ་གཉིས་པོ་དེར། ཐམས་ཅད་བསྡུས་པར་གསུངས་སོ། ཐམས་ཅད་བསྡུས་པར་གསུངས་ཏེ། དོན་ནི་ཕར་ཕྱིན་དྲུག་གི་ཉམས་ལེན་བྱེད་ཚུལ་ཉིད་ཡིན་ནོ། མདོ་སྔགས་དེ་ཡང་རྒྱལ་སྲས་ཀྱི་སྤྱོད་པ་ཐམས་ཅད་ཕར་ཕྱིན་དྲུག་ཏུ་བསྡུ་བར་མཛད་དེ། དེ་ལ་ཡང་ཕར་ཕྱིན་རེ་རེ་ཡི་ནང་དུ་དྲུག་དྲུག་ཚང་བར་འདུ་བ། དྲུག་དྲུག་ཚང་བར་འདུ་བའི་ཚུལ་དང། ཕར་ཕྱིན་རེ་རེ་ལ་ཡང་དམ་པ་དྲུག་ལྡན་དུ་བྱ་བའི་ཚུལ་ལ་སོགས་པ་ཞིབ་ཏུ་ཤེས་དགོས་ཏེ། ཐེག་པ་ཆེན་པོ་བསྟན་པ་ཉམས་སྨད་པས་བདག་ཕན་མེད་ལ་ལྷག་བ་ལྟ་བུ། ཕལ་མོ་ཆེ་ཞིག་ལ་ནི་མདོ་སྔགས་དེ་ཡི་ཚིག་དོན་དེ་དག་ལྷག་ལྷག་འདྲ་བ་ཞིག་ཏུ་སྣང་ཞིང། མདོ་ཡི་དོན་ཤིང་རྟ་ཆེན་པོ་རྣམས་ཀྱིས་བཀྲལ་བ་ལྟར་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་དེ་ལྟར་སློབ་དགོས་སོ་ཞེས་ཁྲིད་ན་ནི། སྒྱིད་ལུག་པ་དང་ཞུམ་པར་འགྱུར་བ་ཆེས་མང་བས་ཟེར། ཧོ། དེང་སང་ང་རང་ཚོ་ནང་དེ་འདྲ་ཅིག་ཡོད་རེད་པ་ཡང་ན་ནི་སྒྱིད་ལུག་བྱས། ཡང་ན་ནི་ཞུམ་པར་འགྱུར་བྱས་ནས་ནི། སེམས་ཞུམ། སློབ་སྙིང་མི་འདོད་པ་དེ་འདྲ་ཆགས་འགྲོ་གི་རེད་ཟེར། ཐེག་པ་ཆེན་པོའི་གདམས་པའི་སྙིང་པོ་དེ་དམ་པ་རྣམས་ཀྱིས་དམ་པ་རྣམས་ཀྱིས་རྒྱ་ཆེར་སྤེལ་བར་བྱའོ། དེ་ལྟར་ངེས་པ་དྲངས་ནས་སྦྱིན་པའི་ཉམས་ལེན་ལ་འཇུག་པ་ན། བླ་མ་ལྷ་བསྒོམ་བཞིན་པའི་སྒོ་ནས་དེ་ལྟར་བསམ་སྟེ་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེ་ཡི་དོན་དུ་སྦྱིན་པ་རྣམ་པ་གསུམ་གྱི་ཉམས་ལེན་ལ་ཚུལ་བཞིན་དུ་སློབ་པར་བྱའོ། དེ་ཡང་སྦྱིན་པའི་ཉམས་ལེན་ནི་སེར་སྣ་སྤངས་པ་ཙམ་དང། གཞན་ལ་རྫས་སྦྱིན་པ་ཙམ་གྱིས་སྦྱིན་པའི་ཕར་ཕྱིན་རྫོགས་པར་མི་འགྱུར་གྱི། སྦྱིན་པའི་ཕར་ཕྱིན་ཟེར་མཁན་དེ་ཉམས་ལེན་བྱེད་དགོས་ན་ནི་སེར་སྣ་སྤངས་པ་ཙམ། སེར་སྣ་སྤངས་པ་ཙམ་གྱིས་སྦྱིན་པའི་ཕར་ཕྱིན་མ་རེད་པ་དགྲ་བཅོམ་པ་གིས་སེར། སེར་སྣ་སོགས་ཀྱི་ཉོན་མོངས་པའི་ས་བོན་ལ་ཐག་ཆོད་པ། ཁོ་ཚོ་ལ་ཡོད་མ་རེད་པ། ད་སྦྱིན་པའི་ཕར་ཕྱིན་ཟེར་མཁན་དེ་གཞན་ལ་རྫས་སྦྱིན་པ་དང། སེར་སྣ་སྤངས་པ་ཙམ་ལ་སྦྱིན་པའི་ཕར་ཕྱིན་ཟེར་གྱི་མ་རེད། གཏོང་སེམས་ཀྱི་རྩལ་རྫོགས་པས་སྦྱིན་པའི་ཕར་ཕྱིན་རྫོགས་པར་འགྱུར་བ་ཡིན་པས་གཏོང་སེམས་སྤེལ་བའི་མན་ངག་ལ་སློབ་པར་བྱའོ། གཏོང་སེམས་སྤེལ་བ་ཟེར་མཁན་དེ་རང་གིས་གཞན་ལ་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་གཞན་ལ་གཏོང་བའི་སེམས་དེ་ཡང་ནས་ཡང་དུ་སྤེལ་གྱི་ནི། ཡང་ནས་ཡང་དུ་སེམས་སྤེལ་བ་མ་གཏོགས་དངོས་སུ་ལག་ལེན་བྱས་ནའང་འདྲ་མ་བྱས་ནའང་འདྲ་སེམས་ཅན་ཐམས་ཅད་ལ་ལུས་གཏོང་བ། ཟང་ཟིང་གཏོང་བ་ཆོས་གཏོང་བ། ཧོ་དེ་ཚང་མ་ཐམས་ཅད་ཡང་ནས་ཡང་དུ་སྤེལ་སེམས་དེ་སྤེལ་སྤེལ་དགོས་རེད། དེ་ལ་ལུས་གཏོང་བ་དང་ལོངས་སྤྱོད་གཏོང་བ་དང་དགེ་རྩ་གཏོང་བ་གསུམ་དུ་ཡོད་ཅིང། ལུས་གཏོང་བ་ནི་རང་གི་ལུས་ཡིད་བཞིན་གྱི་ལུས་སུ་བསྒྱུར་ནས། དེ་ལས་སེམས་ཅན་ཐམས་ཅད་ལ་གང་ལ་གང་འདོད་ཀྱི་དངོས་པོ་ཚེགས་མེད་པར་སྤྲུལ་ནས་གཏོང་བའི་མོས་པ་བསྒོམ། ཧོ་ལུས་གཏོང་བ་ཟེར་མཁན་དེ་སོ་སོའི་ལུས་དེ། ནོར་བུ་ལྟ་བུ་ཅིག་ལ་བསྒྱུར། ཨ་ནི་སེམས་ཅན། དམྱལ་བ་པའི་སེམས་ཅན་རྣམས་ལ་ཨ་ནི་ཚ་གྲང་གི་སྡུག་བསྔལ་བསལ་བའི་ཆེད་དུ། དམྱལ་བ་ཚ་དམྱལ་བ་རྣམས་ལ་ཨ་ནི་གྲང་བའི་རེག་བྱ་ལ་སྤྲུལ་ནས་གཏོང་བ་རྣམས་དང། དམྱལ་བ་གྲང་དམྱལ་བ་རྣམས་ལ་ཉི་མའི་འོད་ཟེར་ཤིན་ཏུ་ཚ་བ་ལ་སོགས་པ་དེ་ཚོར་སྤྲུལ་བྱས་ནས་གཏོང་བ་རྣམས་དང། ཡི་དྭགས་ལ་ཡིན་ན་ཨ་ནི་ཟང་ཟིང་གི་སྦྱིན་པ་ལྟ་བུ་ཅིག་ལ་སྤྲུལ་ནས་གཏོང་བ་རྣམས་དང། དུད་འགྲོ་ལ་ཡིན་ན་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཁྱད་པར་ཅན་སྤྲུལ་ནས་གཏོང་བ་རྣམས་དང། ཨ་ནི་མི་ལ་ནི་སྐྱེ་རྒ་ན་འཆིའི་སྡུག་བསྔལ་དང་བྲལ་བའི་ཆེད་དུ། རང་རང་གི་བསམ་པ་ཚོ་ཐེག་པའི་སྒོ་ནས་གཏོང་བ་རྣམས་དང། ལྷ་ལ་ནི་ངེས་འབྱུང་གི་བསམ་པ་ལ་སོགས་པ་ལ་བསྒྱུར་ནས་གཏོང་བ་འགྲམ་མོ། དེ་འདྲའི་རྗེས་ཡི་གེ་ནི་རང་གི་ལུས་དེ་བས་ཡིད་བཞིན་གྱི་ལུས་སུ་བསྒྱུར་བྱས་ནས། ཡིད་བཞིན་གྱི་ལུས་སུ་བསྒྱུར་བྱས་ནས་སེམས་ཅན་ཐམས་ཅད་ལ་གང་ལ་གང་འདོད་དུ་ནི་གཏོང་བ་བསམས་ཏེ། ཨོ་དེ་འདྲའི་མོས་པ་བྱེད་དགོས་རེད་ཟེར། དེ་ཡང་ཚ་དམྱལ་བ་རྣམས་ལ་བསིལ་བའི་ཆུ་དང། ཟས་གོས་དང། གནས་ཁང་ཡིད་དུ་འོང་བ་སོགས་སྤྲུལ་ནས་སྦྱིན་པས་སྡུག་བསྔལ་ཐམས་ཅད་དང། དེ་ནས་འཇིགས་པའི་སྡུག་བསྔལ་ཐམས་ཅད་དག། ལས་ཀྱི་གཤིན་རྗེ་རྣམས་ཀྱང་ཡིད་དུ་འོང་བའི་གྲོགས་སུ་འགྱུར། ད་ནི་གཤིན་རྗེ་རྣམས་ཀྱིས་ཟེར་ཡག་དེ་དམྱལ་བ་པའི་སེམས་ཅན་ལ་སྡུག་པོ་གཏོང་མཁན་དེ་ཚོ་ནི་ཡིད་དུ་འོང་བའི་གྲོགས་ཅིག་ལ་འགྱུར་གསུངས་སོ་སོ་ནམ་ཞིག། རྟེན་ཕུན་སུམ་ཚོགས་པར་གྱུར་ནས་བདེ་བ་མཆོག་དང་ལྡན་པར་བསམ། དེ་བཞིན་དུ་གྲང་དམྱལ་བ་རྣམས་དང་ཡི་དྭགས་རྣམས་དང་དུད་འགྲོ་རྣམས་དང་ལྷ་མ་ཡིན་རྣམས་དང་ལྷ་དང་མི་ཐམས་ཅད་ལ་ཡང་ཡིད་བཞིན་གྱི་ལུས་ལས་གང་ལ་གང་འདོད་ཀྱི་དངོས་པོ་སྤྲུལ་ཏེ་གཏོང་བས་དེ་དག་སོ་སོ་ཡི་སྡུག་བསྔལ་རྣམས་དང་བྲལ། ཆོས་སྒྲུབ་པའི་རྟེན་ཕུན་སུམ་ཚོགས་པར་འགྱུར་བའི་མོས་པ་བྱའོ། དེ་ནས་ལོངས་སྤྱོད་གཏོང་བའི་ཚུལ་ནི་ཟང་ཟིང་གི་ལོངས་སྤྱོད་ཚད་མེད་པ་གང་ལ་གང་འདོད་དུ་སྤྲུལ་ནས་གཏོང་བས་སེམས་ཅན་སོ་སོ་ཡི་བློ་དང་མཐུན་པའི་ལོངས་སྤྱོད་ཀྱིས་ཚིམ་པར་བསམ། ལོངས་སྤྱོད་གཏོང་བ་སེམས་ཅན་སེམས་ཅན་གང་ལ་གང་འདོད་བྱས་ནས་ལོངས་སྤྱོད་དེ། ཡིད་བཞིན་དུ་སྤྲུལ་བྱས་ནས།

ཐམས་ཅད་གཏོང་བས་མྱ་ངན་འདས་བདག་བློ་མྱ་ངན་འདས་པ་སྒྲུབ། ཐམས་ཅད་གཏོང་བར་ཆབས་གཅིག་ལ་སེམས་ཅན་རྣམས་ལ་གཏོང་བ་མཆོག། ཞེས་གསུངས་པའི་དོན་ནོ། དེ་དག་ལ་སྦྱིན་པ་རྣམ་ལ། སྦྱིན་པ་རྣམ་གསུམ་ཡང་ཚང་སྟེ། ལུས་ལོངས་སྤྱོད་གཏོང་བ་ཟང་ཟིང་གི་སྦྱིན་པ། སོ་སོ་ཡི་འཇིགས་སྐྲག་སྡུག་བསྔལ་རྣམས་ཞི་བར་བསམ་པ་མི་འཇིགས་པའི་སྦྱིན་པ། དགེ་རྩ་གཏོང་བ་ནི་ཆོས་ཀྱི་སྦྱིན་པ་ཡིན་གསུངས། བྱང་ས་ལས། ལོངས་སྤྱོད་དཔག་མེད་སྤྲུལ་ནས་སེམས་ཅན་རྣམས་ལ་གཏོང་བ་ནི་བྱང་ཆུབ་སེམས་དཔའ་ཤེས་རབ་ཅན་གྱིས་ཐབས་མཁས་ཀྱི་སྦྱིན་པ་གཏོང་ཚུལ་ཡིན་པར་གསུངས། བསླབ་བཏུས་དང་སྤྱོད་འཇུག་གཉིས་སུ་ནི་གཏོང་བའི་སྒོམ་ཚུལ་དེ་ལ་བསྔགས་པ་རྒྱ་ཆེར་མཛད་དེ། རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་མྱུར་དུ་རྫོགས་པ་ལ་མེད་དུ་མི་རུང་བའི་མན་ངག་ཏུ་གསུངས་སོ། དེ་ལྟར་གཏོང་སེམས་སྤེལ་བའི་མན་ངག་གི་འཕྲུལ་ལ་བརྟེན་ནས་སྦྱིན་པའི་ཕར་ཕྱིན་མྱུར་དུ་རྫོགས་པར་བྱའོ། དེ་ལྟར་བྱེད་ནུས་པ་བླ་མ་ལྷས་བྱིན་གྱིས་རློབ་ཏུ་གསོལ་སྙམ་དུ། ལུས་དང་ལོངས་སྤྱོད་དུས་གསུམ་དགེ་ཚོགས་བཅས་ཟེར། ལུས་གཏོང་བ་ལོངས་སྤྱོད་གཏོང་བ་དུས་གསུམ་གྱི་དགེ་རྩ་གཏོང་བ་ཟེར་ལུས་དང་ལོངས་སྤྱོད་དུས་གསུམ་དགེ་ཚོགས་བཅས། སེམས་ཅན་རང་རང་འདོད་པའི་དངོས།

དེ་ག་རེ་རེད་ཟེར་ན་རང་གི་སེམས་ཀྱི་སྟེང་ནས་གཏོང་སེམས་སྤེལ་བའི་མན་ངག་དེ་རྫོགས་སོང་ན། གཏོང་སེམས་དེ་ཡོངས་སུ་རྫོགས་པ་རྫོགས་སོང་ན་དེ་ནི་སྦྱིན་པའི་ཕར་ཕྱིན་ཟེར་རྒྱུ་རྫོགས་པ་རེད། སེམས་ཅན་ཡས་ནི་དབུལ་ཕོངས་ལས་གྲོལ་བྱུང་མ་གྲོལ་བྱུང་རང་རང་གི་སེམས་ཀྱི་ཆ་ནས་བྱས་ལུས་དང་ལོངས་སྤྱོད་དགེ་རྩ་དང་བཅས་པ་དེ་སེར་སྣ་ཀུན་དཀྲིས་ཀྱིས་མ་བསླད་པ་བཅས་ཀྱི་ཆ་ཡོངས་སུ་གཏོང་བ་ཚང་མ་སྤང་བྱེད་ཀྱི་སེམས་ཀྱི་སྟེང་ནས་རྫོགས་ཐུབ་པ་ཡིན་ན་སྦྱིན་པའི་ཕར་ཕྱིན་རྫོགས་སྲིད། དེ་མ་གཏོགས་སེམས་ཅན་རེ་རེ་ནས་དབུལ་ཕོངས་ལས་གྲོལ་དགོས་བྱུང་ཟེར་ན་སེམས་ཅན་མཐའ་ཡས་པ་རེད་པ། ད་གཉིས་པ་ཚུལ་ཁྲིམས་ལ་སློབ་ཚུལ་ནི་བླ་མ་ལྷ་བསྒོམ་བཞིན་པའི་སྒོ་ནས་འདི་ལྟར་བསམ་སྟེ། མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེ་ཡི་ཕྱིར་དུ་ཚུལ་ཁྲིམས་རྣམ་པ་གསུམ་ལ་ཚུལ་བཞིན་དུ་སློབ་པར་བྱའོ། ཚུལ་ཁྲིམས་གསུམ་ནི་སྡོམ་པའི་ཚུལ་ཁྲིམས་དང་དགེ་བའི་ཆོས་སྡུད་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གསུམ་མོ། དེ་དག་གིས་ཤེས་ཏེ་སྤྱད། སྡོམ་པའི་ཚུལ་ཁྲིམས་ལ་སོ་ཐར་གྱི་སྡོམ་པའི་ཚུལ་ཁྲིམས། བྱང་སེམས་ཀྱི་སྡོམ་པའི་ཚུལ་ཁྲིམས། གསང་སྔགས་ཀྱི་སྡོམ་པའི་ཚུལ་ཁྲིམས་ཟེར་བ་དེ་གསུམ་པོ་དེ་སྡོམ་པའི་ཚུལ་ཁྲིམས་ཟེར་སྡོམ་པ་གསུམ་པོ་དེ་རེད།

རང་གི་སྲོག་ལ་ཐུག་གི་འདུག་ནའི། དེ་དག་དང་འགལ་བྱེད་རྒྱུ་ཡོད་མ་རེད་ཟེར། དགེ་ཆོས་སྡུད་དང་སེམས་ཅན་དོན་སྒྲུབ་པའི་ཚུལ་ཁྲིམས་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས། ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ནས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་སྦྱངས། དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། གསུམ་པ་བཟོད་པ་ལ་སློབ་ཚུལ་ནི། བླ་མ་ལྷ་བསྒོམ་བཞིན་པའི་སྒོ་ནས་འདི་ལྟར་བསམ་སྟེ། མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཕྱིར་དུ་བཟོད་པ་རྣམ་པ་གསུམ་གྱི་ཉམས་ལེན་ལ་ཚུལ་བཞིན་དུ་སློབ་པར་བྱའོ། བཟོད་པ་གསུམ་ནི་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ། སྡུག་བསྔལ་དང་ལེན་གྱི་བཟོད་པ། ཆོས་ལ་ངེས་སེམས་ཀྱི་བཟོད་པ་རྣམས་སོ། བཟོད་པ་དེ་དག་བསྒོམ་པ་ནི་བཟོད་པའི་ཕན་ཡོན་དང་ཁོང་ཁྲོའི་ཉེས་དམིགས་རྣམས་ལེགས་པར་བསམས་ནས་སྤྲོ་བ་ཆེན་པོ་ཡི་སྒོ་ནས་བསྒོམ་པ་ཞིག་དགོས་པས། བཟོད་པའི་ཕན་ཡོན་ནི་གནས་སྐབས་སུ་བདེ་འགྲོ་ཡི་རྟེན་ཁྱད་པར་ཅན་དང། རྟེན་དེ་ལ་གཟུགས་བཟང་བ། རིགས་མཐོ་བ། ཀུན་གྱི་ཡིད་དུ་འོང་བ་སོགས་མཐོ་རིས་ཀྱི་ཕུན་སུམ་ཚོགས་པ་ཕལ་ཆེར་བཟོད་པ་ལས་བྱུང་ཞེས་ཟེར། བཟོད་པའི་ཕན་ཡོན་བསམ་ཁོང་ཁྲོ་གྱི་ཉེས་དམིགས་བསམ་བྱས་ནས་བཟོད་པ་བསྒོམ་རྒྱུ་བྲིས་ཀྱི་རེད། བཟོད་པའི་ཕན་ཡོན་དེ་ག་རེ་རེད་ཟེར་ན་རྟེན་དེ་ལ་ཡང་དེ་ནས་ང་རང་ཚོ། བདེ་འགྲོ་ཡི་རྟེན་ཁྱད་པར་ཅན་ཐོབ་ཡས་དེ་བཟོད་པའི་བཀའ་དྲིན་རེད། ཁོང་ཁྲོ་ཟ་བ་ཡིན་ན་ཁོང་ཁྲོའི་དབང་གིས་ངན་འགྲོ་ལ་འགྲོ་དགོས་རེད་པ། ད་ཁོང་ཁྲོ་གྱི་གཉེན་པོ་དེ་བཟོད་པ་བསྒོམ་དགོས་ཡིན་ས་བཟོད་པའི་ཕན་ཡོན་དེ་ལ་ལུས་རྟེན་ཁྱད་པར་ཅན་ཡིན་ན་ལྷ་དང་མི། ལུས་རྟེན་ཐོབ་ཀྱི་རེད་ཟེར། ཡང་ལྷ་དང་མི་ཡི་ལུས་རྟེན་ཐོབ་པ་དེ་ཡང་གཟུགས་མི་སྡུག་པ་དེ་འདྲ་མ་ཡིན་པར་གཟུགས་བཟང་པོ་དེ་འདྲ་ལ་སྐྱེ་གི་རེད་ཟེར། ཧེ་རིགས་དམའ་བ། མི་ཡིས་མཐོང་ཆུང་བྱེད་ས་རྣམས། དེ་འདྲ་མ་ཡིན་པར་རིགས་མཐོ་བ་དེ་འདྲ་ལ་སྐྱེ་གི་རེད་ཟེར་བཟོད་པ་སྒོམ་པ་ཡིན་ན། དེ་ནས་ཀུན་གྱི་ཡིད་དུ་འོང་བ་ཟེར་རྒྱུ་དེ་མི་སུས་མཐོང་ནའི་དགའ་བདེ་སྐྱེས།

མཐོ་རིས་ཀྱི་ཕུན་ཚོགས་ཕལ་ཆེར་བཟོད་པ་ལས་བྱུང་ཟེར། ད་ང་རང་ཚོ་ལྷ་དང་མི་ཡི་བདེ་བ་ཕུན་ཚོགས་གསུམ་པ་མང་ཆེ་སྒང་ག་བཟོད་པ་ལས་བྱུང་ཤ་སྟག་རེད། བཟོད་པ་བསྒོམས་པ་ཡིན་ན་ཞེ་དྲག་ཕན་ཡོན་ཆེན་པོ་ཡོད་རེད། བཟོད་པ་མ་བསྒོམས་པར་བྱས་ཁོང་ཁྲོ་བྱེད་པ་ཡིན་ན་ལུས་རྟེན་ངན་པ་ངན་འགྲོའི་ནང་སྐྱེ་ཁེ། ངན་འགྲོའི་ནང་སྐྱེས་པ་ཙམ་གྱིས་མ་ཚད་པར་ངན་འགྲོའི་ལུས་མི་བདེ་བ་རང་ཉག་འདྲ་མི་དང། ཨ་ནི་ལྟོ་འགྲོ་སྒྲ་མི་རྟག་ཨ་དེ་འདྲ་གི་ཅི་འགྲོ་བར་བཟོད་ཁོང་དུ་བྱེད་པས་ན། བཟོད་པ་ལས་བྱུང་ཞིང་འབྲས་བུ་རྫོགས་པའི་སངས་རྒྱས་ཀྱི་སྐུ་མཚན་དཔེས་སྤྲས་པ་ལྟ་བས་ཆོག་མི་ཤེས་པ། མཐོང་ན་མི་མཐུན་པ་མེད་པ་དེ་ཡང་བཟོད་པའི་མཐུ་ལས་བྱུང་ལ་ཟེར། ཨ་སངས་རྒྱས་ཀྱི་སྐུ་ཨ་ནི་མཐོང་ན་མི་མཐུན་པ་མེད་པ་ཟེར་གྱི་ཡོད་རེད་བ་ངང་ས་དེའི་ཤེས་པའི་སྐུ་བྱད་ལྟ་བས་ཆོག་མི་ཤེས་པ་ཟེར་ཨོ་དེ་ཚོ་ཐམས་ཅད་བཟོད་པའི་འབྲས་བུ་རེད། བཅོམ་ལྡན་འདས་ཀྱི་ཨ་ནི་སྐུ་ལ་ག་ཚོད་མཇལ་ནས་ད་དུང་མཇལ་སྙིང་འདོད་པ། སངས་རྒྱས་བཅོམ་ལྡན་འདས། ཞུ་བའི་སྐབས་ལ་ནི། ཨ་ནི་མཐོང་ན་མི་མཐུན་པ་མེད་པ། འོ་དེ་ཚོ་ཀུན་བཟོད་པ་ལས་བྱུང་བ་ཤ་སྟག་རེད། བཟོད་པ་ཉམས་ལེན་མེད་ན་རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་མཐར་ཕྱིན་པའི་ཐབས་མེད་དོ། བཟོད་པ་ཟེར་མཁན་དེ་མེད་པ་ཡིན་ན་རྒྱལ་སྲས་ཀྱི་སྤྱོད་པ་མཐར་ཕྱིན་པ་དེ་རྩ་བ་ནས་ཡོང་ཡ་ཡོད་མ་རེད། ཁོ་ག་དུས་ཡིན་ན་ཁ་གཏད་བཅག་སྡོད་དགོས་རེད་བ་མི་གང་ག་ལ་ཁོང་ཁྲོ་ཟ་གྱིན་ནས། ད་བཟོད་པ་ཟེར་མཁན་དེ་གོམས་པ་ཡིན་ན་ཁོང་ཁྲོ་ག་ཚོད་བྱས་པ་ཡིན་ན་བཟོད་པ་ཆེ་རུ་ཆེ་རུ་འགྲོ་གྱིན་ནས་རྒྱལ་སྲས་སྤྱོད་པ་དེ་མྱུར་དུ་རྫོགས་ཐུབ་རེད། དེ་ནང་ཁོག་ཁེར་ཞེས་བཤད་པའི་བར་བ་དུས་སུ་ཚ་གྲང་དེ་འདྲ་རེད། ཁོང་ཁྲོའི་ཉེས་དམིགས་ནི་ཁོང་ཁྲོ་དྲག་པོའི་དབང་དུ་སོང་ན་ནད་དང་གདོན་འཇུག་བྱེད་ཅེས་ཟེར། ཁོང་ཁྲོ་ཟེར་མཁན་དེ་ང་རང་ཚོ་ཚེ་འདི་ལ་སྐྱིད་པོ་ཁྱོན་ནས་མི་འདུག་ཨང། ཁོང་ཁྲོ་སྐྱེས་ཉིན་ཁ་དེ་ཉི་མ་གཅིག་དེ་སེམས་མ་ཞི་བ་བྱེད་བྱས་ནས་སྐྱིད་པོ་ཁྱོན་ནས་ཡོད་མ་རེད་བ། ཨ་ནི་ཁ་ཤས་ཁ་ཤས་ཁོང་ཁྲོ་སག་ཚ་སྤྱོད་བྱས་ནས་རང་གིས་རང་ན་ཚ་བཟོས་ཅེས་ནི། སོ་སོ་སོ་སོ་ན་ཚ་བཟོས་བྱས་ནས་ཨ་ནི་ཤི་འགྲོ་གི་དེ་འདྲ་ཡིན་དགོས་རེད་བ། ནད་དང། གདོན་འཇུག་ཅེས་དེ་ཁོང་ཁྲོ་ཆེན་པོ་ཞེ་དྲག་ལངས་དུས་སྐབས་ལ་ནི་གདོན་འདྲེ་དེ་འདྲ་ཞུགས་འོང་གི་འདུག་བ། སོ་སོའི་ལུས་ལ་གདོན་འདྲེ་ཞུགས་ཡག་དེ་གཙོ་བོ་ཁོང་ཁྲོའི་དབང་གིས་བྱེད་པ། དེ་ནས་ནད་དང་གདོན་འཇུག་ཅིང་དེ་ཡི་དབང་གིས་ཚེ་ཐུང་བ་དང་ཟེར། ད་ཚེ་ཕྱི་མ་དེ་ཚོ་ལ་ཨ་ནི་ཚེ་ཐུང་འགྲུབ་ཀྱི་རེད་ཟེར། ཁོང་ཁྲོ་ཞེ་དྲག་སྐྱེས་པ་ཡིན་ན་ཁོང་ཁྲོའི་དབང་གིས་ཚེ་ཐུང་བ་དེ་འགྲུབ་ཀྱི་རེད། བསོད་ནམས་ཉམས་པར་འགྱུར་བ་ཟེར། རང་གི་བསོད་ནམས་བསགས་པ་གཅིག་དེ་ཁོང་ཁྲོ་སྐད་ཅིག་མ་གཅིག་གིས་འཇོམས་བྱས་མེད་པར་ཆགས་འགྲོ་གི་ཡོད་རེད་བ། ཤི་ནས་དམྱལ་བར་ལྷུང་བ་སོགས་ཉེས་དམིགས་མཐའ་ཡས་ཤིང། ལྷག་པར་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཉམས་པར་འགྱུར་བ་ན་ཁོང་ཁྲོའི་དབང་དུ་སོང་ན། རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་པའི་གཞི་མེད་པར་འགྱུར་རོ། ཚུལ་དེ་དག་ལ་བསམས་ནས་བཟོད་པ་བསྒོམ་པ་ནི་སངས་རྒྱས་ཀྱི་གོ་འཕང་བསྒྲུབ་པ་ལ་མེད་མི་རུང་བའི་རྒྱུ་ཚོགས་སུ་གསུངས་ཏེ། བརྟུལ་ཞུགས་ཆེན་པོ་ཡི་སྒོ་ནས་ཁམས་གསུམ་གྱི་སེམས་ཅན་ཐམས་ཅད་རང་གི་དགྲར་ལངས་ཏེ་གཤེ་བ་དང། ཁམས་གསུམ་གྱི་སེམས་ཅན་ཐམས་ཅད་གང་ག་རང་གི་དགྲ་ལས་ལོངས་སྤྱད་ནས། འགའ་ཞིག་གིས་གཤེ་འགའ་ཞིག་གིས་མཚང་འབྲུ་འགའ་ཞིག་གིས་བརྡེག་པ། འགའ་ཞིག་གིས་ནི་ཤ་སེན་མོ་ཙམ་རེ་རེ་ནས་བཅད་བྱས་ནས་བརྡེག་འཚོག་དུ་མ་ཡི་སྒོ་ནས་མནར་བཞིན་དུ་སྲོག་གཅོད་པར་བྱེད་ཀྱང་ཁོང་ཁྲོ་བའི་བསམ་པ་སྐད་ཅིག་ཀྱང་མི་བྱེད་ཅེས་ཟེར། ཁམས་གསུམ་སེམས་ཅན་ཚང་མ་ཐམས་ཅད་རང་གི་དགྲ་ལ་ལངས་བྱས་ནས་རང་གི་ཤ་སྟེ་འགའ་རེ་རེ་རྩ།